ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་མགོ་འཛུགས་རྒྱུ་ཡིན་ང་དགའ་ཐུབ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་བཞི་པའི་ཚེས་གཅིག་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་ལྔ་བའི་ཚེས་ཉི་ཤུ། རེས་གཟའ་སྤེན་པའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ནི། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན། ནོར་འཛིན་སྒྲོལ་མ་ལགས་རྒྱ་གར་ལྷོ་ཕྱོགས་ཁུལ་དུ་བོད་དོན་གྱི་སྐོར་སྐྱོད་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར། བོད་མི་དང་སྤྱི་ཚོགས་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ང་དགའ་ཐུབ་ཡིན་གསུམ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན། ནོར་འཛིན་སྒྲོལ་མ་ལགས་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཕྱོགས་སྐྱོད་གནང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ལ། རྒྱ་གར་ལྷོ་ཕྱོགས་ཁུལ་གྱི་ཧིན་བོད་མཛའ་འབྲེལ་ཚོགས་པ་ཁག་དང། གཞན་ལྷོ་ཕྱོགས་ཁུལ་གྱི་མཐོ་སློབ་ཁག་ནས་མགྲོན་འབོད་གོ་སྒྲིག་བྱས་པ་ལྟར། ཕྱི་དྲིལ་བཀའ་བློན་མཆོག་ཟླ་བ་འདིའི་ཚེས་བཅུ་བདུན་ཉིན། རྒྱ་གར་ལྷོ་ཕྱོགས་སྦེང་ལོར་དུ་ཕེབས་འབྱོར་བྱས་ནས། ཚེས་བཅོ་བརྒྱད་ཉིན་སྦེང་ལོར་རྟེན་གཞི་བྱས་པའི་ཨར་བར་ཁྲིམས་ཁང་གི་ཤེས་ཡོན་བསྟི་གནས་ཁང་དུ། འགྲོ་བ་མིའི་ཐོབ་ཐང་དང་རྒྱལ་སྤྱིའི་འབྲེལ་ལམ་ཞེས་པའི་བརྗོད་གཞིའི་ཐོག་གསུང་བཤད་གནང་ཡོད་པ་དང། གཞན་སྤྱི་ཚེས་བཅུ་དགུའི་ཉིན་སྦེང་ལོར་བྷ་ཤི་ཝ་ར་ཁྲིམས་ཁང་གི་མཐོ་སློབ་ཏུ་འགྲོ་བ་མིའི་ཐོབ་ཐང་དང་འགྲོ་བ་མིའི་ཐོབ་ཐང་དེ་ཁྲིམས་ཀྱི་ཐོག་ནས་སློབ་སྦྱོང་བྱ་རྒྱུ་གལ་གནད་ཆེན་པོ་ཡིན་པ་སོགས་ཀྱི་ཐད་ལ་གསུང་བཤད་གནང་བ་རེད། གནས་ཚུལ་དེའི་སྐོར་ནས་བཀའ་བློན་དང་ལྷན་དུ་བཅར་བའི་སྦེང་ལོར་ལྷོ་སྤྱི་ཁྱབ་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན། ཨ་ནེ་རཱཤྟྲིཡ་བིདྱ་ལའི Institute of Legal Studies དེ་ལ་ཡ་ད་ལྟ་ང་ཚོ་འགྲོ་བ་མིའི་ཐོབ་ཐང་དང་ཨ་ནི་རྒྱལ་སྤྱིའི་འབྲེལ་ལམ་ཐོག་ལ་ཡང་དེ་འདྲ་གི་ཨ་ནི་ད་ལྟ་གླེང་བརྗོད་ཀྱི་སྒང་ལ་ཡང་སྐུ་ཁོང་གིས་གསུང་བཤད་དང་གཏམ་བཤད་གནང་ཡ་ཡོད་པ་བྱས།
ཐེངས་འདིར་ཕྱི་དྲིལ་བཀའ་བློན་མཆོག་ཚོགས་འདུའི་ཐོག་བོད་གཞིས་བྱེས་གཉིས་ཀྱི་གནས་སྟངས་དང། གོང་ས་མཆོག་གི་དགོངས་གཞི། བོད་མང་ཚོགས་ཀྱི་མངོན་འདོད་སོགས་ཀྱི་སྐོར་ནས་ཞིབ་ཕྲའི་ངོ་སྤྲོད་གནང་ཡོད་པ་རེད། གཞན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་སྦེང་ལོར་ཡོད་པའི་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་མི་དང་བོད་དོན་ལ་རྒྱབ་སྐྱོར་གནང་མཁན། རྒྱ་གར་གཞུང་གི་གཞུང་ཞབས་ཟུར་པ་ཁག་ཅིག་དང་མཇལ་འཕྲད་གནང་ཡོད་ཅིང། ཐེངས་འདིར་ཕྱི་དྲིལ་བཀའ་བློན་མཆོག་ལྷོ་ཕྱོགས་ཁུལ་དུ་ཕེབས་དོན་དེ་ནི་བོད་དོན་ཁྲིམས་ཐོག་ནས་རྒྱབ་སྐྱོར་ཞུ་ཕྱོགས་སོགས་ཀྱི་གོ་རྟོགས་སྤེལ་ཆེད་ཕྱོགས་སྐྱོད་གནང་བ་ཞིག་ཡིན་པ་རེད། སྦེང་ལོར་ཁུལ་གྱི་ཉིན་གཉིས་རིང་གི་ལས་རིམ་བསྒྲུབས་ཏེ་ཕྱི་ཚེས་བཅུ་དགུའི་ཉིན་ཕྱི་དྲིལ་བཀའ་བློན་མཆོག་རྒྱ་གར་ལྷོ་ཕྱོགས་མེ་སོར་ཕེབས་ཐོན་གྱིས་ཕྱི་ཚེས་ཉི་ཤུའི་ཉིན Mysore Mahajana ཁྲིམས་ཁང་གི་མཐོ་སློབ་དང། འཕྲུལ་རིག་རིག་གནས་བསྟི་གནས་ཁང་བཅས་ཀྱི་ནང་དུ། བརྗོད་གཞི་དེ་དང་མཚུངས་པའི་གཏམ་བཤད་གནང་རྒྱུ་ཡིན་པ་མ་ཟད། ཁུལ་དེར་ཡོད་པའི་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་མི་རྣམས་ལ་མཇལ་འཕྲད་གནང་རྒྱུ་སོགས་ཀྱི་ལས་འཆར་ཡོད་པ་རེད། ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་ལོ་འཁོར་སྙན་ཐོའི་ནང་དུ། བལ་ཡུལ་གྱི་གནས་ཚུལ་ཐད་ཀྱི་ཚན་པའི་ནང་དུ། བལ་ཡུལ་དུ་བོད་རིགས་ནང་ཆོས་ཉམས་ལེན་གནང་མཁན་རྣམས་ཀྱི་གནད་དོན་སྐོར་འཁོད་ཡོད་པ་རེད། གནས་ཚུལ་ནང་དུ་འཁོད་དོན་ནི། བལ་ཡུལ་གྱི་འབྲེལ་ཡོད་བོད་ཀྱི་འགོ་ཁྲིད་ཀྱིས་ལོ་འདིའི་ནང་དུ་བལ་ཡུལ་ཉེན་རྟོག་པས་ཇུས་གཏོགས་མ་བྱས་པའི་དབང་གིས་བོད་ཀྱི་ཆོས་ལུགས་ཀྱི་མཛད་སྒོ་དང་རིག་གནས་ཀྱི་དུས་ཆེན་ཁག་སོགས་ཀྱི་གནས་སྟངས་དེ་ཅུང་ཡར་རྒྱས་སུ་སོང་ཡོད་པ་དང། བལ་ཡུལ་གཞུང་གིས་ལོ་འདིར་བོད་ཀྱི་ལོ་གསར་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འཁྲུངས་སྐར་དུས་ཆེན་གཞན་ཆོས་ལུགས་ཀྱི་མཛད་སྒོ་ཁག་འཚོག་ཏུ་བཅུག་ཡོད་ནའང། མཛད་སྒོ་དེ་དག་བཙན་བྱོལ་བོད་མིའི་འདུས་སྡོད་བྱ་ཡུལ་ཁག་ཏུ་སྤེལ་དགོས་ཀྱི་ཡོད་པ་རེད། ལོ་འགའི་སྔོན་ལ། བོད་ཀྱི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་བཤམ་རྒྱུའང་བཀག་འགོག་བྱས་པ་དང། ཅུང་མི་འདྲ་བའི་སྐོར་བཤད་པའི་སྐད་ཆ་ལུང་འདྲེན་བྱས་ཡོད་པ་རེད། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན་ནི། ཨ་རི་གཞུང་གིས། བལ་ཡུལ་ནང་གནས་སྡོད་ནང་ཆོས་ཉམས་ལེན་གནང་མཁན་བོད་མི་རྣམས་ལ་རྒྱབ་སྐྱོར་གྱི་ཆེད་དུ། ལོ་འདིའི་སྤྱི་ཟླ་གསུམ་པར། གཞུང་ཚབ་པ་དང་རྒྱལ་སྤྱིའི་དབུ་ཁྲིད་མཐོ་གྲས་ཁག་ཅིག། བལ་ཡུལ་གྱི་རྒྱལ་སར་འཚོགས་པའི་བོད་ཀྱི་ལོ་གསར་དུས་ཆེན་ལ་མཉམ་ཞུགས་གནང་བ་དང། ལོ་སྔོན་མའི་སྤྱི་ཟླ་བཅུ་གཉིས་པའི་ནང་དུ་ཨ་རིའི་གཞུང་ཚབ་པ་མཐོ་གྲས་ཤིག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་པའི་དུས་ཆེན་ལ་མཉམ་ཞུགས་གནང་ནས་བོད་ཀྱི་ཆོས་དད་རང་དབང་ལ་རྒྱབ་སྐྱོར་གནང་བ་སོགས་ཀྱི་གནས་ཚུལ་འཁོད་ཡོད་པ་རེད། བཞུགས་སྒར་རྒྱལ་བའི་ཕོ་བྲང་ནས་སྐྱིད་གྲོང་ཇོ་བོ་ཝ་ཏི་བཟང་པོའི་སྐུ་བརྙན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་མ་ཎི་དུང་སྒྲུབ་ཀྱི་རྟེན་གཙོར་གདན་འདྲེན་ཞུས་ཡོད་པའི་སྐོར། ང་ཚོའི་གསར་འགོད་པ་བློ་བྷེ་ཡིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ལོ་རེའི་འཆར་ཅན་ལྟར་བཞུགས་སྒར་རྒྱལ་བའི་ཕོ་བྲང་གི་རྟེན་གཙོ་སྐྱིད་གྲོང་ཇོ་བོ་ཝ་ཏི་བཟང་པོ་གི་སྐུ་བརྙན་དེ་བཞིན་ས་ག་ཟླ་བའི་ནང་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་མ་ཎི་དུང་སྒྲུབ་ཀྱི་རྟེན་གཙོར་གདན་འདྲེན་ཞུ་སྲོལ་ཡོད་པ་བཞིན། ད་རེས་ཀྱང་བོད་ཟླ་གསུམ་པ་གི་གནམ་གང་སྤྱི་ཟླ་ལྔ་པ་གི་ཚེས་པ་བཅུ་དགུ་གི་ཉིན་མོ། རྒྱལ་བའི་ཕོ་བྲང་ནས་ཇོ་བོ་ཝ་ཏི་བཟང་པོ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྐྱིད་གྲོང་སྐྱིད་སྡུག་གི་བྲོ་གར་གྱི་མཆོད་པ་དང་བཅས་གདན་འདྲེན་ཞུས་ཡོད་ཅིང། སྐྱིད་གྲོང་ཇོ་བོ་ཝ་ཏི་བཟང་པོ་ནི་རྟེན་ཧ་ཅང་གི་འགངས་ཆེན་དང་བྱིན་རླབས་ཅན་ཞིག་ཡིན་པས།

གཞན་ཡང་སྐྱིད་གྲོང་སྐྱིད་སྡུག་གི་རྨོ་མོ་ཉི་མ་བཟང་མོ་ལགས་ནས་མོ་རང་ཆུང་དུས་ནས་བཟུང་སྐྱིད་གྲོང་ནས་ཇོ་བོ་ལ་མཆོད་པ་ཕུལ་བ་སོགས་གནང་གི་ཡོད་པར་བརྟེན། དེ་རིང་ཇོ་བོ་ལ་མཆོད་པ་ཕུལ་ཏེ་མོ་རང་མིག་ཆུ་ཤོར་སོང་ཞེས་འགྲེལ་བརྗོད་གནང་གི་འདུག།
ཨ་དཔེ་སེམས་པ་སྐྱོ་ནས་རང་བཞིན་མིག་ཆུ་ཤོར་སོང། ནང་ནས་རང་ང་ཆུ་ཚོད་དྲུག་པར་དེ་ལས་ཡིན་རྒྱུ་རྒྱལ་བ་གསུངས་སོང་ཨ་དྲུག་པར་དེ་ལས་ཡིན་པ། ངས་ནས་སྐོར་བ་དང་པོ་ཉིན་གུང་ནས་གྲ་འགྲིག་བྱས་ནས་བསྡད་ཡོད་ལ།

འཕགས་མཆོག་སྤྱན་རས་གཟིགས་ཀྱི་སྐུའི་རྣམ་སྤྲུལ་སྐྱིད་རོང་ཇོ་བོ་ཝ་ཏི་བཟང་པོ་ནི་ཆོས་རྒྱལ་སྲོང་བཙན་གྱི་སྐབས་བལ་ཡུལ་ནས་བོད་དུ་གདན་འདྲེན་ཞུས་པ་ཞིག་སྟེ། མང་ཡུལ་སྐྱིད་རོང་དུ་ལོ་རེར་གྲོང་དཔོན་རེ་མཛེ་ནད་ཀྱིས་ཤི་བཞིན་པ་གི་བར་ཆད་སེལ་ཆེད་སྐྱིད་རོང་དུ་བཞུགས་སུ་གསོལ་ཡོད་ནའང། གོང་ས་ལྔ་པ་ཆེན་མོ་དང་རྒྱལ་མཆོག་བརྒྱད་པ་འཇམ་དཔལ་རྒྱ་མཚོ་སོ་སོ་གི་སྐུ་དུས་སུ། གོར་ཁའི་བཙན་འཛུལ་གྱིས་བལ་ཡུལ་དུ་གདན་འདྲེན་པར་གཡོལ་ཆེད་རྩེ་ཕོ་བྲང་དུ་ཐེངས་མ་གཉིས་ལ་གདན་ཞུ་གནང་ཡོད་པ་དང། རིམ་པས་སྐྱིད་རོང་དུ་རང་འཇགས་བཞུགས་གདན་འཇགས་གནང་བ་སོགས་རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ནས་འབྲེལ་བརྗོད་གནང་གི་འདུག། ད་དེ་ནས་རྒྱལ་མཆོག་སྐུ་ཕྲེང་བརྒྱད་པ་རྒྱལ་བ་འཇམ་དཔལ་རྒྱ་མཚོའི་སྐུ་དུས་ལ་ཆིག་སྟོང་བདུན་བརྒྱ་བརྒྱད་ཅུ་གྱ་བརྒྱད་ལོར་ལ་ཡང་གོར་བོད་བདེ་གཟར་ཅིག་བྱུང་ནས་ཡང་བལ་ཡུལ་གྱིས་ཕར་འཕྲོག་ཡག་དང་གདན་དྲངས་ཡག་གི་ཉེན་ཁ་བྱུང་ནས་ཡང་ཡང་བསྐྱར་བོད་ལ་ཕར་གདན་བོད་ཟེར་ན་མི་འདུག་ལྷ་ས་ལ་གདན་དྲངས་ནས་ཨ་ནེ་ཇོ་ལོ་ཀེ་ཤྭ་ར་དང་མཉམ་དུ་བཞུགས་སུ་གསོལ་ནས་ཕལ་ཆེར་ལོ་དགུ་རིང་ག་བཞུགས་ཨ་ནེ་ལོ་དགུའི་རྗེས་ལ་ལྷ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་དྲུག་ལོར་ལ་ཡང་བསྐྱར་ཁོ་རང་གི་ཐུགས་ཀྱི་སྨོན་ལམ་ལ་གཞི་བྱས་ནས་སྐྱིད་རོང་འཕགས་པ་ལྷ་ཁང་ལ་ཡང་ཚུར་བཞུགས་པ་ཅིག་ཆགས་ཀྱི་ཡོད་རེད་དེ་འདྲ་བྱས་ནས་གང་ལྟར་པོ་ཏཱ་ལར་བལྟས་པ་ཡིན་ན་ཇོ་ལོ་ཀེ་ཤྭ་རའི་གཡས་དང་གཡོན་ལ་ཡང་ནི་སྐྱིད་རོང་ཇོ་བོའི་འདྲ་སྐུ་རེ་རེ་ཡོད་པ་རེད། འདྲ་སྐུ་ནང་ནས་འདྲ་སྐུ་གཅིག་དེ་བྱས་ཙང། རྒྱལ་མཆོག་སྐུ་ཕྲེང་བརྒྱད་པའི་སྐབས་ལ་ད་ལྟ་ཨེ་ནི་སྐྱིད་རོང་གི་ཇོ་ཝ་ཏི་བཟང་པོ་སྐྱིད་རོང་ལ་ཡང་གདན་དྲངས་པ་ཡིན་ཙང་དེའི་འདྲ་སྐུ་གཅིག་གཡས་དེ་ལ་བཞེངས་གཡོན་དེ་ལ་གཅིག་ཡོད་རེད་དེ་རྒྱལ་བ་བློ་བཟང་རྒྱ་མཚོའི་སྐབས་ལ་འདྲ་སྐུ་གཅིག་བཞེངས་བྱས་ན་པོ་ཏཱ་ལར་ཆགས་བཞག་པ་ནི་དབུས་ལ་ཡང་ཇོ་ལོ་ཀེ་ཤྭ་ར་དང་གཡས་གཡོན་གཉིས་ལ་ཡང་ཨེ་ནི་ཇོ་ཝ་ཏི་བཟང་པོའི་འདྲ་སྐུ་རེ་རེ་ཆགས་བསྡད་ཡོད་རེད།
བོད་གངས་ཅན་གྱི་ལྗོངས་སུ་ཇོ་བོ་མཆེད་གསུམ་དང་མཆེད་བཞི་སོགས་གི་ཡ་གྱལ་དུ་བརྩི་སྲོལ་ཡོད་པ། སྐྱིད་རོང་ཇོ་བོ་ཝ་ཏི་བཟང་པོ་གི་སྐུ་བརྙན་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོར་རྒྱ་ནག་གིས་བོད་ལ་བཙན་འཛུལ་སྐབས། མང་ཡུལ་སྐྱིད་རོང་གི་འབྲེལ་ཡོད་ཚོས་སྐུ་ངལ་ཁྱད་བསད་ཀྱིས་རྒྱ་གར་འཕགས་ཡུལ་དུ་གདན་འདྲེན་དང་འབྲེལ། གོང་ས་མཆོག་གི་གཟིམ་ཆུང་དུ་ཐུགས་དམ་གྱི་རྟེན་མཆོག་ཏུ་བཞུགས་སུ་གསོལ་ཡོད་པ་རེད།

ཟླ་བ་འདིའི་ཚེས་བཅུ་དགུ་ཉིན་རྒྱལ་སྤྱིའི་གསར་ལམ་ཁག་ཏུ་ཧོང་ཀོང་གི་དམངས་གཙོའི་ཕྱོགས་གཏོགས་ཀྱི་གསར་འགྱུར་ལས་རིགས་སྟེང་གི་མི་སྣ་གྲགས་ཅན་ཇེ་མི་ལེ་ཡིས་རང་ཉིད་ཀྱི་གྱོད་དོན་དག་འབུད་ཐད་དབྱིན་ཇིའི་རྒན་ཡོལ་དུ་ཕེབས་པའི་ཁྲིམས་རྩོད་པ་ཁྲེམ་ཨོ་ཝེན་གླ་རྒྱུར་དང་ཐོག་ཧོང་ཀོང་ཁྲིམས་ཁང་ནས་མོས་མཐུན་བྱས་ཡོད་ཀྱང་རྗེས་སུ་ཧོང་ཀོང་བདེ་འཇགས་ལས་ཁུངས་ནས་ཕྱི་མི་འཛུལ་ཞུགས་ལས་ཁུངས་ལ་གནོན་ཤུགས་སྤྲད་དེ་ཁྲིམས་རྩོད་པ་ཧོང་ཀོང་ནང་འཛུལ་བའི་ལས་ཀའི་མཐོང་མཆན་སྤྲད་མེད་པར་བརྟེན་ཇེ་མི་ལེ་ཡིས་ཟླ་བ་སྔོན་མར་རྒྱལ་ཁབ་བདེ་འཇགས་ལས་ཁུངས་ནས་དབང་ཚད་ལས་བརྒལ་བའི་ལས་དོན་སྤེལ་བའི་ཐད་ཧོང་ཀོང་ཁྲིམས་ཁང་ལ་ཞུ་གཏུག་བྱས་ཡོད་ཀྱང། ཟླ་བ་འདིའི་ཚེས་བཅུ་དགུ་ཉིན་ཧོང་ཀོང་མཐོ་རིམ་ཁྲིམས་ཁང་གི་ཡིག་ཐོག་ལན་འདེབས་ཁྲོད། རྒྱལ་ཁབ་བདེ་འཇགས་ལས་ཁུངས་ལ་ལྟ་རྟོག་གི་དབང་ཚད་དེ་རྒྱ་ནག་དབུས་གཞུང་ལ་ཡོད་པ་ལས་ཧོང་ཀོང་ཁྲིམས་ཁང་ལ་ལྟ་རྟོག་དབང་ཆ་མེད་པར་བརྗོད་ནས་ཇེ་མི་ལེ་ཡི་ཞུ་གཏུག་ལ་ངོས་ལེན་བྱས་མེད་པ་རེད། དེ་བཞིན་ཇེ་མི་ལེ་ལ་ད་ལྟ། ཕྱིའི་དབང་ཤུགས་དང་ལྐོག་ཇུས་ངན་འབྲེལ་གྱི་ནག་ཉེས་འཛུགས་ཀྱི་ཡོད་པས་གལ་ཏེ་ནག་ཉེས་དེ་གཞི་ཚུགས་པ་ཡིན་ན་ཁོང་ལ་ཚེ་བཙོན་གྱི་ཁྲིམས་ཆད་ཕོག་སྲིད་པ་རེད། དེ་བས་གནད་དོན་དབྱེ་ཞིབ་པ་ཚོས་ཁ་སང་གི་བོད་ཀྱི་གནས་སྟངས་དེ་བཞིན་དེ་རིང་གི་ཧོང་ཀོང་དང་སང་ཉིན་གྱི་ཐའེ་ཝན་ཐོག་འབྱུང་སྲིད་པའི་བློ་འཚབ་དེ་ད་ལྟ་དངོས་གནས་སུ་གྱུར་ཡོད་པར་བརྗོད་ཀྱི་འདུག་ལ། གནད་དོན་འདི་དང་འབྲེལ་བའི་ཐད་ཁྲིམས་རྩོད་པ་བཀའ་བཙན་བླ་མ་སྐྱབས་ལགས་ནས་སྤྱིར་བཏང་རྒྱ་ནག་གི་ཁྲིམས་ལ་ཡིག་ཐོག་བཀོད་པའི་ཁྲིམས་དང་ལག་ལེན་དང་འགྲེལ་བཤད་རྒྱག་སྟངས་མི་འདྲ་བ་གསུམ་ཡོད་པ་བཞིན་མཐར་ཐུག་གི་དབང་ཆ་ཚང་མ་རྒྱ་ནག་དམར་ཤོག་ཚོགས་པའི་དབང་འཛིན་པའི་མོས་མཐུན་ཡོད་མེད་ལ་ལྟ་བ་ལས་དོན་དངོས་ཐོག་རང་སྐྱ་འཕེར་བའི་ཁྲིམས་ཀྱི་དབང་བསྒྱུར་མེད་པ་དང་ད་ལྟ་ཧོང་ཀོང་ནང་དུ་ཡང་དེ་ལྟར་ཡིན་པ་ཇི་མི་ལའེ་ཡི་གནས་སྟངས་ལས་གསལ་བོ་རྟོགས་ཐུབ་པ་བརྗོད་ཀྱི་འདུག། འོ་ད་སྤྱིར་བཏང་གི་རྒྱ་ནག་གི་ཁྲིམས་གསལ་འདི་ནམ་རྒྱུན་ངོས་འཛིན་པ་ནང་བཞིན་གྱི་ད་རིགས་མི་འདྲ་བ་གསུམ་འདྲ་མོ་ཅིག་ཆགས་ཀྱི་ཡོད་དུས།

ད་རང་དབང་དང་དམངས་གཙོ་གི་ཆེད་དུ་འབད་བརྩོན་བྱེད་མཁན་ཚང་མ་ཡིན་ན། ད་ཁྲིམས་མེད་ལུགས་མེད་གི་ཁྲིམས་ཐག་གཅོད་གི་ཡོད་ནི་རེད་ད་དུང་ཁོ་རང་གི་ཁྲིམས་རྩོད་པ་གླ་གི་འཇུག་གི་མེད་ནོ་འདི་ཚང་མ་ར་དོན་གྱི་བཤད་ལས་སོང་ན། ད་མི་ཆོས་རིང་ལུགས་དང་འགལ་སྡོད་ནི་རེད་རྒྱ་ནག་གི་ཁྲིམས་དང་འགལ་ལས་སྡོད་ནི་རེད། དེ་བཞིན་བོད་ནང་ལ་མཚོན་ན་ཡང་རྒྱ་ནག་གི་ཁྲིམས་ནང་ཁྲིམས་རྩོད་པ་བཙལ་ཆོག་པ་མ་ཟད། བོད་ཀྱི་སྐད་བསྒྱུར་བ་དང་གྲངས་ཉུང་མི་རིགས་སྐད་ཤེས་མཁན་ཁྲིམས་རྩོད་པ་བཙལ་ཆོག་པ་གསལ་བོར་བཀོད་ཡོད་པ་རེད། ཡིན་ན་ཡང་དོན་དངོས་ཐོག་བོད་རིགས་ཁྲིམས་རྩོད་པ་ཕར་ཞོག་ཐ་ན་རྒྱ་རིགས་ཁྲིམས་རྩོད་པ་ཡང་བཙལ་ཆོག་པ་མེད་པ་དང། བཙོན་ཁང་དུ་ཟླ་རེར་ནང་མིར་ཐུག་འཕྲད་ཀྱི་དབང་ཆ་དེ་འཕྲོག་གི་ཡོད་པ་བོད་མི་ཚོང་བ་རྡོ་རྗེ་བཀྲ་ཤིས་ཀྱི་གྱོད་དོན་དང་སྒོ་ཤེས་རབ་རྒྱ་མཚོའི་གྱོད་དོན་སོགས་ལས་གསལ་བོ་ཡིན་པ་གསུངས་བྱུང།
ད་རྒྱ་ནག་གི་ཁྲིམས་གི་འབྲེལ་བས་ཀྱི་གནས་སྟངས་ལྟར་སོང་ན་ཁྲིམས་རྩོད་པ་གླས་ན་ཆོག་ནི་མི་ཚད་ལྷག་པར་དུ་ཨུ་ཚོ་བོད་གི་ས་ཆ་ལྟ་བུ་ཟིག་ཡིན་ན་སྐད་བསྒྱུར་བ་དགོས་ནོ། ཁྲིམས་རྩོད་པ་རང་རང་གི་སྐད་ཤེས་ནོ་དེ་མོ་བ་ཀྱི་ལ་གླས་ན་ཆོག་ནོ་དེ་འགྲོ་སོང་བཏང་ན་ཆོག་ནོ་དེ་ཡིན་ན་རྒྱ་ནག་གི་ཁྲིམས་གི་ནང་ན་བཤད་ཡོད་ཀྱི། ད་དེ་ལྟར་དེ་མཚུངས་ཀྱི་ལྷག་པར་དུ་རྒྱ་ལྟ་བུ་ལྷག་པར་དུ་ཧོང་ཀོང་ལྟ་བུ་འདི་ཨི་གི་ཁྲིམས་ཐག་གཅོད་སྟངས་མཚོན་ན་ཡང་དེ་མོ་འདྲ་བ་རེད། ད་དེ་ལས་ཀྱང་ཨུ་ཚོ་གྲངས་ཉུང་མི་རིགས་ཀྱི་ས་ཁུལ་ལྷག་པར་དུ་བོད་ཀྱི་ས་ཁུལ་ལྟ་བུས་མཚོན་ན་དེ་ལས་ཀྱང་ཧ་ཅང་གི་ད་ཁྲིམས་དེ་རྩ་བ་ཉིད་ནས་ཡོད་ནི་མ་རེད། ད་རྡོ་རྗེ་བཀྲ་ཤིས་ལྟ་བུ་ཡིན་ན་ད་ཁྲིམས་ཐག་བཅད་ལས་དེ་མོ་ཟིག་འགོར་སོང་ཟིག་ར་ད་དུང་ཐུག་གི་འཇུག་གི་མེད་ནོ་ཁོང་གི་ཨ་ཅེ་དང་ད་སྤུན་ཡ་ལ་སོགས་གིས་ངོ་རྒོལ་ཆེན་པོ་ཡིན་ན་ར་ལྟེ་བ་གི་རྒྱ་གི་ཡ་ལན་བྱེད་གི་མེད་ལ་ཁྲིམས་འགལ་རྐྱང་རྐྱང་ལས་གོ་ནོ་གཅིག་རེད་སྒོ་ཤེས་རབ་རྒྱ་མཚོ་ཡིན་ན་ར་དེ་ག་རང་རེད་ཐུག་གི་འཇུག་གི་ཡོད་མ་རེད་དེ་ལྟར་དེ་མཚུངས་ཀི་ཨུ་ཚོ་བོད་གི་ནང་གི་ད་མི་ང་ཟིག་ཨ་ད་རྒྱ་ནག་གི་གྲངས་ཉུང་མི་རིགས་གི་ས་ཁུལ་སྤྱི་ཅིག་ལྷག་པར་དུ་བོད་གི་ས་ཁུལ་ནས་སྐད་དང་ཡི་གེ་རིག་གཞུང་ཁོར་ཡུག་སྲུང་སྐྱོབ་མེད་ལ་དེ་དང་ཚང་མ་རྩ་མེད་ལ་གཏོང་རྒྱུ་གི་དམིགས་ཡུལ་བཟུང་དེ་དང་གི་ད་ཁྲིམས་མེད་ལུགས་མེད་གི། མི་དཀར་བོ་ལ་ཞྭ་ནག་པོ་བསྐོན་ལ་བསྐོན་ནས་ད་ཁྲིམས་ཐག་གཅོད་རྐྱང་རྒྱག་གོ་ནི་མ་གཏོགས་དེ་ཅིག་རྒྱ་ནག་གི་དེབ་ཀི་འབྲེལ་ཡོད་ཀི་དེབ་ཀི་ལ་ཁ་བཀོད་ལ་བཞག་ནོ་ཀི་ཁྲིམས་ལག་ལེན་གཅིག་ར་བསྟར་གོ་ནི་མ་རེད་ད་གལ་ཏེ་ཁྲིམས་ཀི་ནང་བཀོད་ལ་བཞག་ནོ་ལྟར་ར་ལག་ལེན་བསྟར་གྱི་ན་བོད་ཀི་ད་བཙོན་པ་འདྲ་མི་འདྲ་བརྒྱ་ཆ་ཀི་དགུ་བཅུ་སྐོར་ཀི་གློད་དགོས་ཀི་རེད་ད་ངས་བལྟས་སོང་ན་དེ་ག་ནང་བཞིན་ཀི་ད་གུང་ཁྲན་ཏང་ཀི་ཅིག་ཁེ་ཕན་ཁོ་ན་ལ་བརྟེན་ནས་ད་ཁྲིམས་ཐག་གཅོད་དགོས་ནོ་འདི་ཚང་མ་ཡིན་ན་རྩ་བའི་ཆ་ནས་བཤད་ལེ་སོང་ན་ད་ཁྲིམས་འགལ་རང་ལས་གི་ཡོད་གི་བསམ་གི་ཡ། དེ་བཞིན་གོང་བཤད་བཞིན་ཁྲིམས་རྩོད་པ་བླ་མ་སྐྱབས་ལགས་ནས་གལ་ཏེ་རྒྱ་ནག་གི་ཡིག་ཐོག་བཀོད་པའི་ཁྲིམས་ལུགས་ཀྱི་ནང་དོན་ལྟར་ལག་ལེན་བྱས་པ་ཡིན་ན་ད་ལྟ་བཙོན་དུ་ཡོད་པའི་བོད་སོགས་གྲངས་ཉུང་མི་རིགས་ཀྱི་ཆབ་སྲིད་བཙོན་པ་དང་དེ་བཞིན་ཧང་ཁང་ནང་འཛིན་བཟུང་བཀག་ཉར་འོག་ཡོད་པའི་སྲིད་དོན་བཙོན་པ་རྣམས་གློད་གྲོལ་གཏོང་དགོས་པ་ཆགས་ཀྱི་ཡོད་ན་ཡང།

གསོན་ནས་མུ་མཐུད་དུ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན། སྟོབས་ལྡན་རྒྱལ་ཁབ་བདུན་གྱིས་ར་ཤི་ཡར་དཔལ་འབྱོར་གྱི་ཉེས་ཆད་གཅོད་རྒྱུ་དང། རྒྱ་ནག་དང་མཉམ་དུ་ཚོང་འབྲེལ་བྱ་རྒྱུ་ཉུང་དུ་གཏོང་རྒྱུར་ཤུགས་སྣོན་བྱ་རྒྱུ་ཡིན་པ་རེད། རོ་ཁྲིར་གསར་འགྱུར་ལས་ཁུངས་ཀྱིས་ཕྱི་ཚེས་བཅུ་དགུའི་ཉིན་གནས་ཚུལ་སྤེལ་དོན། སྟོབས་ལྡན་རྒྱལ་ཁབ་བདུན་གྱིས་ར་ཤི་ཡར་དཔལ་འབྱོར་གྱི་ཉེས་ཆད་གཅོད་རྒྱུར་ཡིད་མཐུན་བྱུང་ཡོད་པ་དང། རྒྱལ་ཁབ་དེ་དག་གིས་ཉི་ཧོང་དུ་གྲོས་མོལ་གནང་རྗེས་ཀྱི་གྲོས་འཆར་ནང་དུ་ཚོང་ལས་ཀྱི་སྐོར་ནས་རྒྱ་ནག་ལ་བརྟེན་རྒྱུ་ཇེ་ཉུང་དུ་གཏོང་རྒྱུ་ནི་དགོས་ངེས་རང་བཞིན་ཅན་ཞིག་ཡིན་པའི་སྐོར་འཁོད་ཡོད་པ་རེད། སྟོབས་ལྡན་རྒྱལ་ཁབ་བདུན་གྱི་དབུ་ཁྲིད་རྣམས་ཀྱིས་བདུན་ཕྲག་འདིའི་གཟའ་མཇུག་ཏུ་ཡུག་ཀེ་རེན་གྱི་སྲིད་འཛིན་ཛེ་ལན་སི་ཁི་དང་མཉམ་དུ་ར་ཤི་ཡར་ཕྱིར་བཙོང་ཚང་མར་ཚོད་འཛིན་བྱ་རྒྱུ་ཡིན་པ་སྟེ། དམག་འཁྲུག་ལ་བེད་སྤྱོད་བྱེད་བཞིན་པའི་འཕྲུལ་ཆས་དང་ཡོ་ཆས་རིགས། གཞན་ལག་རྩལ་སོགས་འདུས་པའི་ཚོང་ལས་ལ་ཚོད་འཛིན་བྱ་རྒྱུ། ལྕགས་རིགས་དང་རྡོ་རྗེ་ཕ་ལམ་སོགས་ལ་བརྟེན་ནས་ཡོང་འབབ་ལེན་བཞིན་པ་སོགས་ལ་ཚོད་འཛིན་བྱས་ནས། ར་ཤི་ཡས། ཡུག་ཀེ་རེན་ལ་ཟླ་ངོ་བཅོ་ལྔའི་རིང་ལ་བཙན་འཛུལ་བྱས་པར་འགོག་རྒོལ་གྱི་ལས་དོན་སྤེལ་རྒྱུར་རོགས་སྐྱོར་བྱ་རྒྱུའི་ཁས་ལེན་གནང་བ་རེད། གཞན་གནས་ཚུལ་ནང་དུ་འཁོད་དོན། སྟོབས་ལྡན་རྒྱལ་ཁབ་དེ་དག་གི་གྲོས་འཆར་གྱི་ཟིན་ཐོ་ཐོག་མའི་ནང་དུ་སྟོབས་ལྡན་རྒྱལ་ཁབ་བདུན་པོ་ཚང་མས་རྒྱ་ནག་ནི་དཔལ་འབྱོར་བདེ་འཇགས་ལ་ཉེན་ཁ་ཡོང་མཁན་ཞིག་ཡིན་པར་ངོས་འཛིན་གཅིག་གྱུར་གྱིས་ཇེ་ཆེར་འགྲོ་བཞིན་ཡོད་ནའང་མིག་སྔར་རྒྱ་ནག་ནི་འཛམ་གླིང་གི་དཔལ་འབྱོར་ཆེ་ཤོས་ཨང་གཉིས་པ་དེ་ཡིན་སྟབས་དཔལ་འབྱོར་གྱི་ཆ་ནས་མཉམ་འབྲེལ་བྱ་དགོས་པ་ཞིག་ཀྱང་ཡིན་པའི་སྐོར་འཁོད་ཡོད་པ་རེད། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་དཀྱིལ་ཤར་ཨེ་ཤི་ཡ་ཡར་རྒྱས་གོང་འཕེལ་གྱི་ལས་འཆར་གཞི་རྒྱ་ཆེན་པོ་ཞིག་གསལ་བསྒྲགས་བྱས་ཡོད་ལུགས་འཁོད་ཡོད་པ་རེད། ཕྱི་ཚེས་བཅུ་དགུའི་ཉིན་རྒྱ་རྒྱ་ནག་གི་ཞི་ཨན་ནས་རོ་ཁྲིར་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་བ་ལྟར་ན། རྒྱ་ནག་གི་གནའ་བོའི་རྒྱལ་ས་ཞི་ཨན་ནས་ཟླ་བ་འདིའི་ཕྱི་ཚེས་བཅོ་བརྒྱད་ནས་བཅུ་དགུའི་བར་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་སྣེ་ཁྲིད་དེ་རྒྱ་ནག་དང་ཧ་སག་སི་ཐན། ཁུར་ཇིག་སི་ཐན་དང་ཐ་ཇིག་སི་ཐན། ཐུར་ཁེ་མེ་ནི་སི་ཐན། ཨུ་ཛི་བེག་སི་ཐན་བཅས་ཀྱི་སྲིད་བློན་རྣམས་ལྷན་འཛོམས་ཀྱིས་དཀྱིལ་ཤར་ཨེ་ཤི་ཡའི་ཆེས་མཐོའི་ལྷན་ཚོགས་བྱ་བ་བསྡུས་ཡོད་ལ། ཕྱི་ཚེས་བཅུ་དགུའི་ཉིན་ནམ་རེས་གཟའ་པ་སངས་ཉིན་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་དཀྱིལ་ཤར་ཡར་རྒྱས་གོང་འཕེལ་གྱི་ལས་གཞི་གཞི་རྒྱ་ཆེན་པོ་ཞིག་གསལ་བསྒྲགས་བྱས་པ་དང། ལས་གཞི་དེའི་ཁྲོད་གཞི་རྩའི་འཛུགས་སྐྲུན་ནས་དཔལ་འབྱོར་ཚོང་དོན་སོགས་སྣ་མང་ཞིག་འདུས་ཡོད་པས་དེ་ནི་སྲོལ་རྒྱུན་ཐོག་ར་ཤི་ཡའི་དབང་ཤུགས་འོག་གི་མངའ་ཁུལ་དེ་དག་གི་ནང་དུ་རྒྱ་ནག་གིས་འགོ་ཁྲིད་ཀྱི་གནས་ཚུལ་གསར་པ་ལེན་ཐུབ་ལྟར་གྱི་གནས་ཚུལ་འཁོད་ཡོད་པ་རེད། ཡང་ལྷན་ཚོགས་དེ་དག་གི་ཐོག་རྒྱ་ནག་གི་གནའ་བོའི་རྒྱལ་ས་ཞི་ཨན་ནས་ཟླ་བ་འདིའི་སྤྱི་ཚེས་བཅོ་བརྒྱད་ཉིན་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་སྣེ་ཁྲིད་པའི་རྒྱལ་ཁབ་དེ་དག་དང་མཉམ་དུ་ཡར་རྒྱས་ཀྱི་འཐབ་ཇུས་སྤེལ་ཏེ། རྒྱལ་ཁབ་དེ་དག་དེང་རབས་ཅན་དུ་བསྒྱུར་རྒྱུའི་ཐད་རྒྱ་ནག་གིས་སྐུལ་འདེད་བྱ་རྒྱུ་ཡིན་ཚུལ་བརྗོད་ཡོད་པ་རེད། ཡང་ཞི་ཅིན་ཕིན་གྱིས་མུ་མཐུད་དུ་རྒྱ་ནག་གིས་རྒྱལ་ཁབ་དེ་དག་དང་མཉམ་དུ་ཚོང་འབྲེལ་དང་མ་དངུལ་འཇོག་པ་བཅས་ལས་གཞི་རྒྱ་ཆེ་རུ་བཏང་ནས་དཀྱིལ་ཤར་ཡུལ་གྲུ་དེ་དག་གི་གོང་འཕེལ་དང་མཉམ་ལས་བྱེད་རྒྱུ་ཡིན་ཚུལ་ནན་བརྗོད་ཀྱིས། རྒྱ་ནག་གིས་དཀྱིལ་ཤར་ཡུལ་གྲུ་དེ་དག་ལ་ཨ་སྒོར་དུང་ཕྱུར་སུམ་ཅུ་སོ་བརྒྱད་ཀྱི་མ་དངུལ་གྱི་རྒྱབ་སྐྱོར་དང་སྦྱིན་གཏོང་བྱ་རྒྱུ་ཡིན་ཚུལ་བརྗོད་ཡོད་པ་རེད། རྒྱ་ནག་དང་དཀྱིལ་ཤར་ཡུལ་གྲུ་ཁག་བར་ལོ་སྔོན་མར་དཔལ་འབྱོར་ཚོང་འབྲེལ་ཨ་སྒོར་དུང་ཕྱུར་བདུན་བརྒྱ་བརྒལ་ཡོད་པ་རེད། རྒྱལ་ཁབ་དེ་དག་གི་ཆེས་མཐོའི་ལྷན་ཚོགས་ཟེར་བ་འཚོགས་པ་དང་བསྟུན་ནས་རེས་གཟའ་པ་སངས་ཉིན་ཉི་ཧོང་དུ་འཚོགས་པའི་འབྱོར་ལྡན་རྒྱལ་ཁབ་བདུན་གྱི་ཆེས་མཐོའི་ལྷན་ཚོགས་དེ

དེ་བས་ཁྱེད་ཚོས་དཔེ་ཆ་ཡག་པོར་བལྟས་ནས་ནང་ཆོས་ཀྱི་དགེ་རྒན་བྱེད་ཐུབ་ན་ཕན་ཐོགས་ཞེ་དྲག་ཡོད་པས་ཧུར་ཐག་བྱོས་ཞེས་བཀའ་སློབ་ཕེབས་ཡོད་པ་རེད། ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བོད་གངས་ཅན་ལྗོངས་དང་འཕགས་པ་སྤྱན་རས་གཟིགས་གཉིས་བར་དམིགས་བསལ་འབྲེལ་བ་ཡོད་པས་བོད་མི་ཚང་མས་གང་ཐུབ་ཀྱིས་གཞན་ལ་ཕན་པའི་བྱ་བ་བསྒྲུབ་པ་ཡིན་ན་འཕགས་པ་སྤྱན་རས་གཟིགས་ཀྱིས་ཚེ་རབས་ནས་ཚེ་རབས་རྗེས་སུ་འཛིན་རྒྱུ་ཡིན་སྐོར་ཡང

རང་གི་སྤྱི་ཚོགས་སུ་འཕགས་པ་སྤྱན་རས་གཟིགས་ཡོད་བསམ་པའི་འདུ་ཤེས་བཟུང་ནས་སེམས་བཟང་བོའི་ཐོག་ནས་སུ་ཡིན་རུང་ཕན་ཐོགས་བསྒྲུབ་རྒྱུ་མ་གཏོགས་གནོད་སེམས་ཀྱི་བསམ་བློ་ཁྱོན་ནས་མེད་པར་བྱས། དེ་ལྟར་བྱས་པ་ཡིན་ན་འཕགས་པ་སྤྱན་རས་གཟིགས་ཀྱིས་ཚེ་རབས་ནས་ཚེ་རབས་ལ་ང་ཚོ་རྗེས་སུ་འཛིན་གྱི་རེད། ང་འཕགས་པ་སྤྱན་རས་གཟིགས་ཀྱི་མགྲོན་གཉེར་ལྟ་བུ་ཆགས་བསྡད་ཡོད་པ་རེད། ང་རང་ཚོ་ཚང་མས་བྱང་ཆུབ་སེམས་བསྒོམས་ནས་སེམས་པ་བཟང་བོ་བྱས་ཏེ་འཛམ་གླིང་ཤར་ནུབ་གང་སར་ད་ལྟ་ནང་པའི་ཆོས་ལ་དོ་སྣང་གསར་བ་ཞིག་སླེབས་ཡོང་གི་ཡོད་པས་ཁྱེད་རང་ཚོས་ཞབས་འདེགས་བསྒྲུབ་ཐུབ་པ་བྱུང་ན་དཔེ་མི་སྲིད་པའི་ཡག་པོ་རེད་ཅེས་སོགས་དགེ་བཤེས་མ་ཚོར་བཀའ་སློབ་གནང་ཡོད་པ་རེད། གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གིས་རབ་བྱུང་མའི་ནང་ནས་གཞུང་ཆེན་བཀའ་པོད་ལྔའི་ཐོག་ལ་བསླབ་པ་སློབ་གཉེར་གནང་སྟེ་དགེ་བཤེས་མ་ཐོན་ཐུབ་པའི་ཐུགས་རེ་དང་གཞེན་སྐུལ་ལན་མང་མཛད་པ་བཞིན་ཉིས་སྟོང་བཅུ་དྲུག་ལོར་གཞུང་ཆེན་བཀའ་པོད་ལྔར་བསླབ་པ་མཐར་སོན་པའི་བོད་ཀྱི་ལོ་རྒྱུས་ཐོག་དགེ་བཤེས་མ་ཐོག་མ་བྱུང་ཡོད་པ་དང་དེ་དུས་ནས་བཟུང་ད་བར་བཙན་བྱོལ་ཁྲོད་ཀྱི་བཙུན་དགོན་ཆེ་ཁག་དྲུག་ནས་དགེ་བཤེས་མ་ལྔ་བཅུ་ང་གསུམ་ཐོན་ཡོད་པ་དང་དེ་ནི་ལས་དོན་གལ་ཆེ་ཤོས་ཤིག་ཏུ་ངོས་འཛིན་གནང་གི་ཡོད་ཅེས་བོད་ཀྱི་བཙུན་མའི་ལས་འཆར་གྱི་འགན་འཛིན་སྣང་ས་ཆོས་སྒྲོན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། དགེ་བཤེས་མ་ཐོན་ཡ་དེ་ཧ་ལས་པ་གི་གལ་ཆེན་པོ་དང་རྩ་ཆེན་པོ་དང་ལོ་རྒྱུས་ཀྱི་ནང་ལ་ག་འདྲ་ལོ་རྒྱུས་རང་བཞིན་ལྡན་པ་གསུང་ཡ་ཅིག་རེད་པ་འོང་འདི་འདྲ་གི་གནས་སྟངས་ཅིག་ཏན་ཏན་ཆགས་བསྡད་ཡོད་རེད། འདི་ག་རེ་རེད་ཟེར་ན་སྔར་བོད་ལ་སོ་སོའི་རྒྱལ་ཁབ་ཡོད་པའི་སྐབས་ལ་ཡིན་ནའང་བཙུན་མ་ཚོ་ལ་ཤེས་ཡོན་གྱི་གོ་སྐབས་དེ་ལ་ཁོང་གིས་གསུངས་དོན། དགེ་བཤེས་མ་ཐོན་རྒྱུ་དེ་ཧ་ལས་པའི་གལ་ཆེན་པོ་དང་རྩ་ཆེན་པོ། ལོ་རྒྱུས་རང་བཞིན་ལྡན་པ་དེ་འདྲའི་གནས་སྟངས་ཤིག་ཆགས་བསྡད་ཡོད་པ་རེད། གང་ལགས་ཞེ་ན། སྔར་བོད་ལ་སོ་སོའི་རྒྱལ་ཁབ་ཡོད་པའི་སྐབས་ལ་ཡིན་ནའང་བཙུན་མ་ཚོར་ནང་ཆོས་ཀྱི་ཤེས་ཡོན་གོ་སྐབས་དང་དགེ་བཤེས་མ་ཐོན་པའི་ལག་འཁྱེར་ལེན་རྒྱུ་ཟེར་བ་དེ་འདྲ་མེད་པར་ཨ་ནེ་དགོན་པ་ཡོད་ཀྱང་བསླབ་པ་སློབ་གཉེར་ཐོག་ནས་དགེ་བཤེས་མ་སོགས་ཀྱི་ལག་འཁྱེར་གནང་ཡོད་པའི་རིགས་དེ་འདྲ་གོ་རྒྱུ་ཚོར་རྒྱུ་མེད་པའི་གནས་སྟངས་ཆགས་འདུག་བོད་མི་རྣམས་རྒྱ་གར་ནང་བཙན་བྱོལ་དུ་ཕེབས་པའི་རྗེས་སུ་རྒྱལ་བ་རིན་པོ་ཆེས་མ་འོངས་པར་མངོན་གཟིགས་ཀྱིས་བཙུན་མ་ཚོའི་གནས་སྟངས་ལ་དགོངས་པ་བཞེས་ཏེ་ཕོ་མོ་འདྲ་མཉམ་ཙམ་མིན་པར་བཙུན་མ་ཚོའི་ནང་ཆོས་ཀྱི་ཤེས་ཡོན་ཐོག་དམིགས་བསལ་གྱི་ཐུགས་སྣང་གནང་ནས་བཀའ་སློབ་རབ་དང་རིམ་པ་མང་པོ་ཞིག་ཕེབས་ཡོད་པ་དང་དགེ་བཤེས་མའི་ལས་གཞི་དེ་དང་ཨ་ནེ་ཚོའི་འཇང་དགུན་ཆོས་དེའང་བཙུན་མའི་ལས་འཆར་གྱི་ཁོངས་སུ་ཡོད་མེད་ལ་མ་ལྟོས་པར་སྤྱི་ལ་ཁྱབ་པའི་ལས་གཞི་ཞིག་ཆགས་བསྡད་ཡོད་ཅེས་སོགས་འགྲེལ་བརྗོད་གནང་ཡོད་པ་རེད། དགེ་བཤེས་མ་ཟླ་བ་སྒྲོལ་མ་ལགས་ནི་གཅིག་དགུ་དགུ་བཅུ་གོ་གསུམ་ལོར་བཞུགས་སྒར་རྡ་རམ་ས་ལའི་ཉེ་འདབས་སུ་ཆགས་པའི་སྒྲོལ་མ་གླིང་བཙུན་དགོན་དུ་འཛུལ་ཞུགས་གནང་སྟེ་མི་ལོ་བཅོ་བརྒྱད་ལྷག་རིང་ནང་ཆོས་ཀྱི་གཞུང་ལ་སློབ་གཉེར་གནང་བའི་རྗེས་རིམ་བཞིན་གསང་སྔགས་རྡོ་རྗེ་ཐེག་པའི་གཞུང་ལ་སློབ་གཉེར་གནང་ཟིན་པ་དང། དགེ་བཤེས་མའི་རྒྱུགས་སྤྲོད་རིམ་པ་བརྒྱུད། ཉིས་སྟོང་ཉི་ཤུ་ལོར་དགེ་བཤེས་མའི་མཚན་གནས་ཕྱག་འཁྱེར་བཞེས་ཡོད་པ་རེད། ད་ཐེངས་མཇལ་ཁའི་སྐབས་གོང་ས་མཆོག་གིས་དགེ་བཤེས་མ་ཚོར་བཀའ་སློབ་ལམ་སྟོན་ཕེབས་པ་དེས་སྔར་ལས་ལྷག་པའི་གཞན་ཕན་སྒྲུབ་རྒྱུའི་སེམས་ཤུགས་འཕར་མ་སྦྱིན་གནང་སོང་ཞེས་འདི་ག་རླུང་འཕྲིན་ཁང་ལ་གསུངས་ཡོད། ང་རང་ཡིན་ན་དེ་རིང་ཧ་ཅང་སེམས་ཤུགས་མཐོ་བ་ཅིག་སླེབས་སོང། ད་ལྟ་ན་ང་རང་འགྲོ་བའི་ན་ཕར་དགོན་པ་ཆུང་ཆུང་ཅིག་ལ་ཅིག་ནང་ཆོས་ངོ་སྤྲོད་འགྲོ་བའི་འདུན་བྱེད་ཀྱི་ཡོད། དེ་འདྲའི་བྱེད་དུས་སྐབས་ལ་ནི་འདིའི་སྐུ་མདུན་གྱི་གསུང་ཆོས་དེ་ལ་ད་དུང་ང་རང་མུ་མཐུད་ནས་ཕར་ཡག་པོ་བྱེད་དགོས་བསམ་ཡག་སེམས་ཤུགས་དཔེ་ལྷག་པ་དེ་སྐྱེས་སོང། བཙན་བྱོལ་ཁྲོད་ཀྱི་བཙུན་མའི་ལས་འཆར་འདི་ནི་གོང་ས་མཆོག་གི་བཀའ་དགོངས་བཞིན

ད་ལྟ་བོད་པའི་བཙུན་མའི་སྡེ་ལ་དགེ་སློང་མའི་སྡོམ་རྒྱུན་མེད་པའི་དབང་གིས་དགེ་ཚུལ་མའི་བསྲུང་བྱའི་སྐོར་གྱི་འདུལ་བ་ཙམ་མ་གཏོགས་དགེ་སློང་མའི་བསྲུང་བྱའི་སྐོར་གྱི་འདུལ་བར་གཟིགས་ཐུབ་ཀྱི་མེད་སྟབས་འདུལ་བ་ཆ་ཚང་བར་ལྟ་ཐུབ་ཀྱི་མེད་པའི་སྐོར་སྔོན་མ་དགེ་བཤེས་མ་བདེ་ལེགས་དབང་མོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་གི་བཅར་འདྲིའི་སྐབས་གསུངས་ཡོད། ཉིས་སྟོང་བཅུ་དྲུག་ལོའི་ཕྱི་ཟླ་བཅུ་གཉིས་པའི་ནང་རྒྱ་གར་ལྷོ་ཕྱོགས་སུ་གཞུང་ཆེན་བཀའ་པོད་ལྔ་ལ་སློབ་གཉེར་མཐར་སོན་པའི་བཙུན་མ་ཉི་ཤུ་ཐམ་པ་ལ ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གིས་དངོས་སུ་བོད་ཀྱི་ལོ་རྒྱུས་རང་བཞིན་ལྡན་པའི་དགེ་བཤེས་མའི་ཕྱག་འཁྱེར་ཐོག་མ་དེ་བསྩལ་གནང་ཡོད་པ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལོ་ངོ་བཅུ་ཕྲག་འགའི་སྔོན་ནས་བཙུན་མ་ཚོར་ནང་ཆོས་སློབ་གཉེར་ཐོག་ཐོབ་ཐང་འདྲ་མཉམ་དགོས་པའི་བཀའ་སློབ་དང་ལམ་སྟོན་ཡང་ནས་ཡང་དུ་གནང་བ་བརྒྱུད་དགེ་བཤེས་མའི་ཕྱག་འཁྱེར་ཐོབ་པ་ཞིག་རེད། ཡིན་ནའང་དགེ་སློང་མའི་སྡོམ་རྒྱུན་སླར་གསོ་གནང་རྒྱུ་དེ། གང་ཉིད་ཀྱིས་ཐག་གཅོད་གནང་ཐུབ་པ་ཞིག་མིན་ཞེས་གསུངས་ཡོད་པ་རེད། གོང་ས་མཆོག་གིས་ཉིས་སྟོང་བཅུ་གཉིས་ལོར་བཀའ་སློབ་ཞིག་ཕེབས་པའི་སྐབས་བཙུན་དགོན་ཁག་ཏུ་བསླབ་པ་མཐར་སོན་པའི་བཙུན་མ་རྣམས་ལ་དགེ་བཤེས་མའི་ལག་འཁྱེར་གནང་རྒྱུའི་སྒྲིག་སྲོལ་ཞིག་ངེས་པར་དུ་འཛུགས་དགོས་པའི་བཀའ་སློབ་ནན་པོ་གནང་ཡོད་པ་དང།